དོན་གྱིས་དོན་གྱིས་ཟེར་ཞོག་ཀུན་དགའ་སྐྱིད་བདེ་བ་འོ་སྤྱི་ངོས་བཟུང་ཨང་ཞེས་དེར་ད་ཁོ་ལ་ག་རེ་ཟུག་ཡུག་སྐྱིད་གནས་ཟུག་ཆེ་དེ་ནང་གི་གླུད་བྱུག་ཟུག་ཆེ་ད་ཡུག་སྐྱིད་གནས་ཟུག་ཁོ་ལ་ག་རེ་ཟེར་ན་ཀུན་རྫོབ་བདེན་པའི་ཀུན་རྫོབ་ཀྱི་སྒྲ་བཤད་པ་དེ་ལ་སྣང་བ་བསམ་ངོའི་བདེན་པ་ཙམ་དུ་གྲུབ་པ་དོན་དམ་དུ་བདེན་པ་དགག། དེ་དེས་ན་དེ་འཛིན་འཁྲུལ་པར་གྲུབ་པ་འཁྲུལ་པ་གཞི་མེད་དུ་འབྱུང་བ་ཐལ་བ་སྤངས་པ་ས་བཅད་ལྔ་ཡི་སོར་བཞི་ན་གཅིག་ཏུ་ཡོད་ས་རེད། རེད་པ། ཀུན་རྫོབ་བདེན་པས་ཀུན་རྫོབ། ཀྱི་སྒྲ་བཤད་པ་དང། ད་ཐེངས་ང་ཚོས་དེའི་རེ་བའང་ཡང་སྐད་ཅིག་ཡོད་ཨ་རོ། སྤྱིར་དུ་དྲག་སྣང་ལ་གཅིག་ཡོད་མ་རེད། བུམ་པ་བུམ་པ་བདེན་པར་འཛིན་པའི་བདེན་འཛིན་དེ་ལ་ཀུན་རྫོབ་བདེན་པ་ཞེས་པའི་ཚིག་ཟུར་གྱི་ཀུན་རྫོབ་ཏུ་འཇོག་ཟེར་ན་བུམ་པ་བདེན་པར་འཛིན་པའི་བདེན་འཛིན་དེ་བཞག་འགྲོ་བ་མ་རེད་བས། ཁོ་ཀུན་རྫོབ་ཡིན་པའི་རྒྱུ་མཚན་ལ་དེ་ཁོ་ན་ཉིད་མཐོང་བ་ལ་ཁོས་གནོད་བསྐྱལ་བའི་ཕྱིར་ལབ་པར་བ་ཁོ་དང་གཅིག་པ་བདེན་སླེབས་དགོས་རེད་དེ་ཡང་ད་ག་སླེབས་པ་རེད་ཀུན་རྫོབ་བདེན་པ་ཞེས་པའི་ཀུན་རྫོབ་ཞེས་པའི་ཚིག་ཟུར་གྱི་ཀུན་རྫོབ་ཁོ་ག་རེ་བཞག་དགོས་རེད། དཔེར་ན། འདི་ཅི་ཡོད་ཨ་རོ། རྟག་པའི་རིགས་ག་དེ་ག་རེ་རེད། རྟག་པ་སྤྱི་མཚན་ཀུན་རྫོབ་བདེན་པ་དོན་གཅིག་ཟེར་རྒྱུ་ཡོད་ཨ་རོ། འགྲོ་ཡོང་དུས་ཙ་འདུས་མ་བྱས་ཀྱི་ནམ་མཁའ་ལྟ་བུ་དང།

གཅིག་པ་གཅིག་རྐྱང། དེ་ལ་སྣང་བ་དེ་ཆོས་ཅན་བསམ་ངོའི་བདེན་པ་ཙམ་ཡིན་ཏེ་རྟོག་པ་དེའི་ངོར་བདེན་པ་ཙམ་ཡིན་དོན་དངོས་པོའི་གནས་ཚོད་ལ་བདེན་པ་མ་ཡིན་པའི་ཟེར་རྒྱུ་ཡིན་པའི་ཕྱིར་རོ། དེ་ལ་སྣང་བ་བསམ་ངོའི་བདེན་པ་ཙམ་དུ་གྲུབ་པ་ཟེར། ད་དེ་ལ་ཁོ་ལ་སྣང་ཡས་དེ་བསམ་ངོའི་བདེན་པ་ཙམ་ཞེས་པའི་ཙམ་སྒྲ་དེ་དངོས་པོའི་གནས་ཚོད་ལ་བདེན་པ་མ་རེད་ཟེར་བ་ཡིན་པའི་ཕྱིར། ཡིན་ན་དང་པོ་དོན་དམ་དུ་བདེན་པ་ཡིན་པ་དགག་དགོས་བྱུང་སོང་ང་བརྟགས་པ་ཡིན་ས་ནས་མེད་པ།

ཤིང་འཛིན་རྟོག་པ་ལ་བདེན་པ་ཨ་སྣང་མ་སྣང་ཁོས་བདེན་པ་རྟོག་ཨ་རྟོག་མ་རྟོག་ཟེར་གཅིག་བྱས་བུམ་འཛིན་རྟོག་པ་ལ་འདིས་བདེན་བདེན་ཟེར་ཁ་ཐུག་ལ་བྱས་ན་ག་རེ་རེད་འགྲོ་བ་རེད། ཤིང་འཛིན་རྟོག་པ་ལྟ་བུ་ལ་ཤིང་གི་དོན་སྤྱི་དེ་བདེན་པར་སྣང་ཡང་བདེན་པ་ཡིན་ཟེར་ན་སྲིད་དེ་ག་རེ་ཡིན་ཟེར་ན། ཤིང་དུ་སྣང་དེ་ནི་ཤིང་ཡིན་མིན་ལ་བདེན་པ་ཡིན་མིན་བལྟ་རྒྱུ་རེད་བ། དེ་བཞིན་དུ་བུམ་པ་ལའང་སྦྱར་དུས་ད་ག་རེ། བུམ་འཛིན་རྟོག་པ་ལ་བུམ་པའི་དོན་སྤྱི་དེ་ཉིད་འོ་ཡ་བདེན་པར་སྣང་ཚུལ་ག་རེ་ཟེར་ཡོད་རེད་བུམ་པ་ཡིན་པར་སྣང་གི་ཡོད་རེད་བ། ད་ཡིན་ཙང་སྣང་བ་དེ་ཁོ་ལ་དངོས་པོའི་གནས་ཚོད་ལ་བུམ་པ་རེད་མི་འདུག་བ་ཡིན་ཙང

འོ་དགོས་པ་ཡིན་ཙང་འཁྲུལ་འདི་འཁྲུལ་ཤིང་འཛིན་རྟོག་པ་དེ་འཁྲུལ་པ་འཁྲུལ་ཡ་མི་འདུག་མེད་ཁོ་ཚོ་ཁོ་ལ་འཁྲུལ་སའི་གཞི་མི་འདུག་བ་འཁྲུལ་བའི་རྒྱུ་མི་འདུག་བ་ཟེར་ན། མ་རེད་འཁྲུལ་གཞི་ཡོད་རེད་འཁྲུལ་འཁྲུལ་རྒྱུ་ཡོད་རེད་འཁྲུལ་གཞི་ཡོད་རེད་ཟེར་ནས་འཁྲུལ་པ་གཞི་མེད་དུ་ཐལ་བ་བཏགས་ཡོད་རེད་འོ་བཏགས་ས་བཏགས་ན་དེ་ལ་ལན་ཅིག་བྱ་བ་ཡིན་ཙང་འཁྲུལ་པ་འཁྲུལ་པ་གཞི་མེད་དུ་ཐལ་བ་འབྱུང་བ་ཐལ་བ་སྤངས་པ་འོ་བྱེད་ད་དང་པོ་ལ་ཟེར་ནས། དང་པོ་ནི། སྔར་དེ་ཕྱིར་གཞན་སེལ་ཡུལ་ལ་ནི་དེ་ལྡན་ཕྱོགས་ལ་བརྗོད་པ་བསལ་ཞེས་པའི་རྗེས་ཀྱི་དེ་རེད་བ། དེ་ཕྱིར་གཞན་སའི་ཡུལ་ལ་ནི།

སེལ་བ་སྨྲ་བ་ཟེར་དུས་ད་རང་ལུགས་ཡིན་པའི་ཕྱིར་སེལ་བ་སྨྲ་བ་སེལ་སྒྲ་དང་རྟོག་པ་གང་ཡིན་པ་དེ་སེལ་འཇུག་ཏུ་སྨྲ་མཁན་གྱི་གང་ཟག་ཡིན་ཙང་སེལ་བ་སྨྲ་བ་ཟེར་བ་ཡིན་པའི་ཕྱིར། དེ་ལ་དེ་ལྟ་བུའི་ཉེས་པ་དེ་མེད་ཟེར་བ་ཡིན་པའི་ཕྱིར། མེད་དེ་ག་རེ་རེད་ཟེར་ན། ཤིང་ཞེས་པའི་མིང་དེས་ཤིང་གསལ་རྣམས་ལ་དངོས་མིང་དུ་འཇུག་གི་རེད་ཟེར་སྐད་ཆ་དེ་བཤད་ཆོག་གི་ཡོད་པའི་ཕྱིར། སྤྱི་དོན་གཞན་ལྡན་པའི་སྒོ་ནས་འཇུག་དགོས་ཟེར་སྐད་ཆ་དེ་བཤད་མི་དགོས་པའི་ཕྱིར། མི་དགོས་པ་ཡིན་ཙང་དེས་སྨྲས་པའི་ཉེས་པ་དེ་སྤྱི་གསལ་རྫས་ཐ་དད་དུ་ཁས་བླང་དགོས་པའི་ཉེས་པ་དེ་མེད་ཟེར་འོ་དེ་ལབ་པ་རེད།